ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་བར་ཁྱད་དཔྱད་ཞིབ་ཞེས་པའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་གཟའ་འཁོར་འདིའི་ནང་ལ་ཡང་རྒྱ་ནག་གི་ཡུལ་མི་མང་པོ་ཞིག་གིས་ཁང་པ་ཉོས་པའི་སྐབས་ལ་དངུལ་ཁང་ནས་གཡར་བའི་བུ་ལོན་དེ་ཚོ་སྤྲད་མཚམས་བཞག་ནས་དངུལ་ཁང་དང་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་འགོ་ཚུགས་ཡོད་འདུག་དེ་རིང་ང་ཚོའི་ཕར་རྒྱལ་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་འདིའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་རྒྱ་ནག་གི་གསར་འགྱུར་ལ་དོ་སྣང་གནང་མཁན་ཕལ་ཆེར་མང་ཆེ་གིས་ཡིན་ན་མཐོང་གནང་ཡོད་ཀྱི་རེད། འདས་པའི་བདུན་ཕྲག་གཅིག་གཉིས་ཤིག་ནང་རྒྱ་ནག་ནང་ལོགས་ཀྱི་ད་དངུལ་རྩ་དང་འབྲེལ་བ་ཡོད་པའི་ཡིན་ན་གསར་འགྱུར་ཆེན་པོ་གཅིག་གཉིས་བྱུང་སོང། དང་པོ་དེ་ཡིན་ན་རྒྱ་ནག་གི་གྲོང་གསེབ་ཀྱི་དངུལ་ཁང། ད་གྲོང་གསེབ་དངུལ་ཁང་ཟེར་ནའི་དངུལ་ཁང་ཆུང་ཆུང་མ་རེད་ད་དངུལ་ཁང་དེ་ཚོ་ཆེན་པོ་ཞེ་དྲག་ཅིག་རེད། དེ་འདྲས་ཁ་ཤས་ཤིག་གིས་ད་ཁོང་ཚོའི་དངུལ་ཁང་ནང་ལ་ཡང་དངུལ་བཅོལ་མཁན་གྱི་མི་ཚོས་དངུལ་ལེན་གར་འགྲོ་དུས་ལེན་མ་བཅུག་བྱས་བྱས་འདི་ལ་ཡང་ངོ་རྒོལ་བྱས་པའི་ད་ལས་འགུལ་ཞིག་རྒྱ་ཆེན་པོ་ཞིག་བྱུང་ངམ་སྟོན་ཁྲོམ་སྐོར་བྱས་འདི་ལ་ཡང་དྲག་གནོན་ད་བྱས་བྱས་ཡིན་ན་གསར་འགྱུར་ཐོག་ལ་མང་པོ་ཞིག་ཐོན་སོང་ཨ། དེ་མ་ཡིན་པའི་འདི་ག་ད་རང་གི་ད་ཛ་དྲག་དང་མངོན་གསལ་དོད་པོ་གཅིག་གི་ཉེན་རྟོག་མི་སྣས་ད་བཏང་བྱས་ཡག་གི་གནས་ཚུལ་དེ་བྱུང་ཡོད་མ་རེད་ལས། ཡིན་ནའི་གཅིག་བྱེད་དུས་ད་འདི་ལས་དོན་སྙིང་ཆེ་ཡག་གི་ཡིན་ན་དངུལ་རྩའི་དཀའ་ངལ་གཞན་པ་ད་ག་རེ་བྱུང་ཟེར་ན། གཟའ་འཁོར་སྔོན་མ་ནས་འགོ་བཙུགས་བྱས་ཡིན་ན་ད་རྒྱ་ནག་ནང་ལོགས་རུ་ཡང་ཁང་པ་ཉོ་དུས་ཙམ་པ་མང་པོ་གཅིག་གིས་ད་ཁང་པ་གཉེར་ནས་བཅལ་མ་བརྒྱབ་གོང་ནས་ཁང་པ་ཉོ་གི་ཡོད་རེད། ཉོས་པའི་སྐབས་དེ་ཡིན་ན་ཁང་པ་དེ་ཚོ་ཉོ་ཡག་གི་ད་དངུལ་མང་ཆེ་གཅིག་ཡིན་ན་དངུལ་ཁང་ནས་བུ་ལོན་ལེན་དགོས་ཡོད་རེད་པ། བུ་ལོན་ལེན་བྱས་ཡིན་ན་ཁང་པ་ཉོ་རྒྱུ་བྱས་ད་ལོ་གཅིག་གཉིས་ཕྱིན་བུ་ལོན་དེ་ག་དེ་ཟླ་བ་མི་རེ་ངོ་རེ་བྱས་སྤྲད་དགོས་ཡོད་རེད་དེ་སྤྲད་མཐའ་ན་ལས་ཁང་པ་ཚུར་ལེན་ཡག་གི་དུས་ཚོད་སླེབས་དུས་ཁང་པ་ལེན་མ་ཐུབ་མཁན་གྱི་མི་མང་པོ་གཅིག་གིས་ད་ཁོང་ཚོ་མི་གཅིག་གཅིག་གིས་བུ་ལོན་མ་སྤྲད་པའི་ད་དངུལ་ཁང་གིས་ཁོང་ཚོ་ལ་ཡག་གང་དང་ཁྲིམས་ཁང་ནང་ཁྲིད་ཀྱི་ཡིན་ནའི་ག་རེ་བྱེད་ཀྱི་ཡིན་ནའི་བྱེད་ཀྱི་རེད་དེ་ལས་ད་རིང་གི་མ་འདྲ་བ་དེ་ག་རེ་རེད་ཟེར་ན་ད་མི་མང་པོ་གཅིག་གིས་རུག་རུག་བྱས་བྱས་ཡིན་ན། བུ་ལོན་སྤྲད་ཀྱི་མེན་ཟེར་བྱས་བྱས་ལབ་བྱས་དེ་འདྲའི་ད་དང་པོ་དེ་མི་ཁག་གཅིག་གིས་རུག་རུག་བྱས་བྱས་གཅིག་བྱས་བས་བྱས་ལ་ཡིན་ན་གཅིག་མཇུག་གཉིས་མཐུད་ཀྱི་དུས་གཅིག་བྱུང་བྱས་ཡིན་ན་ད་འདས་པའི་བདུན་ཕྲག་དེ་ནང་ཧ་ལམ་འདི་ཁོ་རང་དངུལ་ཁང་ལ་ཡང་བུ་ལོན་མ་སྤྲད་ཡ་ཧ་ལམ་ལས་འགུལ་ལྟ་བུ་ཞིག་དེ་རེ་གལ་ཆེ་ཚུགས་བསྡད་ཤག་འདི་ཡིན་ན་མི་མང་པོ་གཅིག་གིས་བྱས་ན་ཁོ་དཔལ་འབྱོར་དང་དངུལ་རྩའི་དོན་སྙིང་ཆེན་པོ་ཞིག་བྱས་བྱས་རྒྱ་ནག་ནང་ལོགས་མི་མང་པོ་གཅིག་གིས་བློ་འཚབ་བྱེད་ཡ་ཆགས་བསྡད་ཡོད་པ་མ་ཟད་ཨ་མཐའ་ན་རྒྱ་ནག་གི་ད་ཁང་པའི་གོང་གི་ཡར་མར་འཕར་ཡ་དང་ཨ་ནི་བུ་ལོན་སྤྲད་ཡ་ཟེར་དེ་ཚོ་ཡིན་ནའི་ད་རེ་གལ་སྲིད་རྒྱ་ནག་ནང་ལོགས་ཀྱི་དཔལ་འབྱོར་གནས་ཚུལ་གཅིག་པོ་མ་ཡིན་པ་ཆབ་སྲིད་ཀྱི་གནས་ཚུལ་ཧ་ཅང་ཚོར་སྣང་སྐྱེན་པོ་ཆགས་བསྡད་ཡོད་རེད་བྱས་ཙང་ཆབ་སྲིད་ཀྱི་དོན་སྙིང་ཆེན་པོ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་འདིའི་སྐོར་ལ་ཡང་ངས་གནས་ཚུལ་ངོ་སྤྲོད་ཅིག་དང་ཨ་ནི་འགྲོ་བ་མི་ཚོའི་ལྟ་ཚུལ་ག་རེ་ཡོད་མེད་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན། དང་པོ་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་ད་གནས་ཚུལ་བྱུང་ཁུངས་འདི་རེད། ད་ལྟ་ཕལ་ཆེར་འགྲོ་བ་རྒྱ་ནག་ནང་ལོགས་ཀྱི་ཁང་པ་ཉོ་སྟངས་གཅིག་གི་མཁྱེན་མཁན་ཡིན་དུས་ད་དེ་ངོ་སྤྲོད་ཞུ་དགོས་ཡོད་མ་རེད་ལས་ངས་དེ་ཡང་གཅིག་ག་ཚོད་རེད་ད་ང་ཨ་མི་རི་ཀར་བསྡད་མཁན་གྱི་ངོས་ནས་ཡིན་ན་ཨ་མི་རི་ཀའི་ནང་ཁང་པ་ཉོ་སྟངས་དང་རྒྱ་ནག་ནང་ལོགས་ད་ང་ཕར་རྒྱ་ནག་ནང་འགྲོ་བའི་སྐབས་ལ་ཡང་ང་རང་གི་ངོས་ཀྱི་མཐོང་ཚུལ་ཁང་པ་ཉོ་སྟངས་དེ་འདིའི་བར་དུ་ལ་ཡ། མ་འདྲ་ཞིབ་ཅིག་ཁྱད་པར་ཆེན་པོ་ཞིབ་ཅིག་ཅིག་འདུག་དེ་ག་རེ་འདུག་ཟེར་ན་དཔེར་ན་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནང་ལ་ཡིན་པ་ཡིན་ན་ལས་འཇམ་ཙམ་ཡིན་ན་ཁང་པ་གསར་པ་རྒྱག་མཁན་བྱས་པ་ཡིན་ན་ཁང་པ་རྩ་བ་ནས་བརྒྱབ་མ་ཚར་གོང་ནས་ཁང་པ་དེའི་དཔེ་མཚོན་ལྟ་བུ་ཅིག་གི་ཁང་པ་ཞིག་མིར་བསྟན་ང་ཚོས་ཁང་པ་དེ་འདྲ་རྒྱག་གི་ཡིན་ལབ། ཨ་ནི་འདི་ལ་ཡ་གོང་དེ་ག་ཚོད་དགོས་ཡོད་ལབ་བྱས་ཡིན་ན་ད་ཁང་པ་ཉོ་མཁན་ཅིག་གིས་ང་མ་ཁང་པ་དེ་ཉོ་གི་ཡིན་བྱས་བྱས། གན་རྒྱ་བཞག་པའི་སྐབས་དེ་ཡིན་ན། ཁང་པ་ཉོ་གི་ཡིན་ཟེར་ཉལ་ཏེ། ཁོ་ཁང་པ་རྒྱག་གི་ཡིན་ཟེར་མཁན་དེ་ལ་ཡ་སྔོན་ལ་ཡ་ཕ་གིར། གཏའ་མའི་བཟོ་ལྟ་ཅིག། ག་འདྲ་བརྒྱ་ཆ་གཅིག་གིས་བཅུ་བཞག་དགོས་ནས། ལྔ་བཞག་དགོས་ནས་འདི་འདྲ་བཞག་དགོས་རེད། འདི་བཞག། བཞག་པའི་རྗེས་ལ་ཡིན་ན་ཁོ་ཁང་པ་རྒྱག་མཁན་ཁོས་ཕ་གིར་ཁང་པ་བརྒྱབ། ལོ་གཅིག་ཡིན་ནས་གཉིས་ཡིན་ནས་གསུམ་ཡིན་ནས་རྗེས་ལ་ཡིན་ན། ཁང་པ་ཚང་མ་བརྒྱབ་ཚར་སོང་ན། ཨ་ཉིན་མ་གཅིག། ད་ང་ཕ་གིར་ཕྱིན་བྱས་ཡིན་ན། ཕ་གིར་ཡ་བརྒྱ་ཆ་ལྔ་སྔོན་ནས་ཕ་གིར་གཅིག་བཞག་བཞག་ཡོད་རེད་བ། འདི་གང་ད་བརྒྱ་ཆ་དགུ་བཅུ་གོ་ལྔ་དེ་ངས་དངུལ་ཁང་ནས་གཡར་དགོས་ཀྱི་ཡོད་ནའི་རེད་ང་རང་ཡོད་ནའི་རེད་ཡང་མིན་སྤུན་ཀྱག་རྩ་ནས་གཡར་དགོས་ཀྱི་ཡོད་ནའི་རེད་འདིའི་ལྷག་འཕྲོའི་དངུལ་དེ་ཡིན་ན། ཕ་གིར་རྩིས་སྤྲད་ཡག་གི་དུས་ཚོད་དེ་ཡིན་ན། ཁོ་ཁང་པ་རྒྱག་མཁན་གྱི་བཟོ་ཚོང་ལས་ཁང་དེ་ང་ལ་ཚུར་ཁང་པ་དེ་བརྒྱབ་ཚར་བས། ལྡེ་མིག་དེ་ཚུར་སྤྲད་པའི་ཉིན་གང་དེ། ངས་ཕར་དངུལ་དེ་སྤྲད་ཁོ་ཚོས་ཚུར་ཡིན་ན་ནི་ལྡེ་མིག་དེ་སྤྲད་ང་དེ། སྐར་མ་ཁ་ཤས་རྗེས་ལ་ཡིན་ན་ང་ཁང་པ་དེ་ནང་ཡར་འཛུལ་བྱས་ད་ཁང་པ་དེ་ང་ལ་ད་ཆགས་བསྡད་ཡོད་རེད། ད་ལྟའི་ནི་ངའི་བསམ་པ་ཡིན་ན་ད་འཛམ་བུ་གླིང་ནང་ལོགས་ལ་ཁང་པ་ཉོ་དུས་ཙམ་པ་མང་ཆེ་དེ་འདྲས་རེད་བསམ་བྱུང་ངས། ལོ་ཁ་ཤས་ཤིག་གོང་ལ་ང་རྒྱ་ནག་འགྲོ་ཙམ་པ་རྒྱ་ནག་ནང་ལོགས་འདི་འདྲས་ཁྱོན་ནས་རེད་མི་འདུག་ཅིག་ཧང་སངས་ཡག་ག་རེ་འདུག་ཟེར་ན་རྒྱ་ནག་ནང་ལོགས་ལ་ཡ་བྱེད་སྟངས་འདི་ག་རེ་འདུག་ཟེར་ན། དཔེར་ན་ཆ་བཞག་ན་ད་ལྟ་ནང་བཞིན་བྱས་བྱས་ཡིན་ན་རྒྱ་ནག་ཁང་པ་ཞིག་རྒྱག་གི་ཡིན་བྱས་བྱས་བཟོ་ཚོང་ལས་ཁང་གིས་ཁང་པའི་དཔེ་མཚོན་ཞིག་མིར་བསྟན། དཔེ་མཚོན་བསྟན་ཙམ་པ་སྤྱིར་ཡང་ཁང་པ་འདི་ཡག་པོ་འདུག་ད་འདི་ལ་ཡ་ཡིན་ན་སྒོར་མོ་ཨེ་ནི་རྒྱ་མི་སྒོར་མོ་ད་ག་འདྲ་ས་ཡ་གཅིག་སྤྲད་རྒྱུ་ཁས་ལེན་བྱས་གན་རྒྱ་ལ་ཡ་ས་ཡིག་བརྒྱབ་ས་ཡིག་བརྒྱབ་པ་ད་ག་ཡིན་ན་ཁང་པ་འདི་ཡིན་ན་ད་ཕལ་ཆེར་ལོ་གཉིས་གསུམ་རྗེས་མི་བརྒྱབ་ཚར་མ་ད་ལས་ཁང་པའི་གོང་དེ་གི་ཆ་ཚང་ད་ད་གིན་ངས་ཞུས་པ་ནང་བཞིན་ས་ཡ་གཅིག་འབྱོར་བ་རྒྱ་མི་སྒོར་མོ་དེ་ཡིན་ན་ད་ལྟ་ལམ་སང་སྤྲད་དགོས་ཀྱི་འདུག། ད་གལ་སྲིད་སོ་སོར་ཡ་དངུལ་སྨར་མོ་རང་ཁང་པ་རྒྱག་མཁན་དེ་ལ་ཡ་ས་ཡ་གཅིག་སྤྲད་གར་བ་དེ་འདྲས་མེད་པ་ཡིན་ན་ད་མི་མང་ཆེར་ཡོད་མ་རེད། ངས་བརྒྱ་ཆ་སུམ་ཅུ་ཐམ་པ་ད་ག་འདྲ་འབུམ་གསུམ་སོ་སོས་དངུལ་བཏོན། ཨ་འབུམ་བདུན་དེ་ཡིན་ན་དངུལ་ཁང་ནས་གཡར་བྱས། ཨ་དངུལ་ཁང་གིས་དེ་གའི་ཉིན་གང་དེར་ད་ག་འདྲ་འབུམ་བདུན་དེ་ཡིན་ན་ཁོ་ཕ་གིར་ཁང་པ་རྒྱག་མཁན་དེ་ནི་ཁོའི་དངུལ་ཁང་གི་ཁོའི་ཐེངས་དེ་བཅུག་ག་འདྲ་བསྡོམས་ནས་ག་འདྲ་ས་ཡ་གཅིག་ཆགས་སོང་ཨ། འདི་ཡིན་ན་ཨ་ནི་ཁང་པ་རྒྱག་མཁན་ཁོའི་ལག་པ་ལ་ཡ་ད་ག་ཁྲག་ས་ཁོ་རང་ལ་ཡ་སྒོར་མོ་ས་ཡ་གཅིག་དེ་ལག་པར་རག་གི་འདུག་ད་ཁང་པ་དེ་ནས་གཞི་ནས་བརྒྱབ་རྒྱུ་རེད་ཁང་པ་ག་ས་རུ་ལོ་གསུམ་གྱི་རྗེས་ལ་མི་བརྒྱབ་ཚར་དགོས་ཡོད་མ་རེད། བྱས་བྱས་ད་ཁང་པ་ཉོ་མཁན་དེ་ཁང་པ་དེ་ད་དུང་ལག་པར་རག་ཡོད་མ་རེད་དེ་ཡིན་ནའི་ད་དངུལ་ཁང་ལ་ཡ་བུ་ལོན་སྤྲད་ཡག་དེ་ཡིན་ན། ངས་འདིའི་ཉིན་གང་ནས་འགོ་བཙུགས་བྱས་ད་ཟླ་བ་རེ་ངོ་རེ་ལ་ཡ་ག་ཚད་སྤྲད་དགོས་དགོས་ནས་སྤྲད་དགོས་དགོས་བ་རེད། བྱས་ཙང་ག་ད་དེའི་ངོས་ནས་ཧང་སངས་ཡག་ཅིག་རེད་ཨ་མི་རི་ཀའི་ནང་ཡིན་ན། ལྡེ་མིག་ཚུར་སྤྲད་པའི་ཉིན་གང་དེ་ཁང་པའི་གོང་དེ་ཕར་སྤྲད་དགོས་རེད། རྒྱ་ནག་ནང་ལོགས་ཡིན་ན་ཁང་པ་རྒྱག་རྒྱུའི་འཆར་གཞི་དེ་མི་བསྟན་བྱས་ཡིན་ན་ག་ཚོད་རེད་དངུལ་ཆ་ཚང་སྤྲད་བྱས་ད་ག་བུ་ལོན་སོ་སོ་དངུལ་ཁང་སྤྲད་དགོས་དང་བྱས་ཙང་འདི་སོང་ཙང་ད་ད་རིང་ངས་དེ་འགྲེལ་བཤད་འདི་ག་ཞུ་དགོས་ཡ་རྒྱུ་མཚན་དེ་ཡིན་ན་ད་རིང་འདི་དང་འབྲེལ་བ་ཞེ་པོ་ཅིག་ཡོད་རེད་ད་ག་རེ་བྱས་པ་ཟེར་ན་ད་སྔ་མོ་ཡིན་པ་ཡིན་ན་ད་རྒྱ་ནག་ཁང་པ་ཞེ་པོ་ཅིག་གོང་འཕར་འགྲོ་གི་ཡོད་པ་སོང་ཙང་དང་པོ་ད་ད་ལྟ་ཉོས་ལོ་གསུམ་རྗེས་ལ་ཡང་ཁང་པ་ཚུར་རྩིས་ལེན་ག་ལམ་དུ་སླེབས་ཚུལ་དང་བ་ཡིན་ན་ཁང་པ་དེ་ཚོ་གཅིག་ཕལ་ཆེར་བརྒྱ་ཆ་བཞི་བཅུ་ལྔ་བཅུ་སུ་འདི་ཡར་གོང་འཕར་བྱས་ད་ཁང་པ་ཉོ་མཁན་དེ་ཚོ་ཁེ་བཟང་ཞེ་པོ་ཅིག་ཡོད་རེད་ཨ་ནི་ཏོག་ཙམ་ཁང་པ་རྩིས་སྤྲད་མ་ཐུབ་ནའི་ལོ་གཅིག་གཉིས་སྤྲད་མ་ཐུབ་ནའི་ཁྱད་པར་ཡོད་མ་རེད་ག་ད་ཁང་པ་དེ་ཚོ་གོང་འཕར་བསྡད་ཡོད་རེད་ཁང་པ་ལག་པར་མ་རག་གོང་ནས་མི་གཞན་པ་ཅིག་ལ་བཙོང་གི་ཡིན་ནའི་བཙོང་ཡ་ཡོད་པ་འདི་ཆགས་བསྡད་ཡོད་རེད་ད་ཡིན་ནའི་ལས་འདས་པའི་ལོ་གཅིག་གཉིས་ཞིག་ནང་ལྷག་པར་དུ་ཟླ་ཉིན་ལོ་དང་ད་ལོ་ཁང་པའི་གོང་འཕར་རྒྱུའི་ཚབ་གི་ཡ་ཁང་པ་མར་གོང་ཆག་འགྲོ་འདུག་ཟེར། ད་ད་ལྟ་མི་མང་པོ་གཅིག་ལ་ཡག་དཀའ་ངལ་ག་རེ་འདུག་ཟེར་ན། བུ་ལོན་དེ་ཡིན་ན་མུ་མཐུད་བྱས་ཡིན་ན་དངུལ་ཁང་ལ་སྤྲད། ད་ཁང་པ་ཉོ་གི་ཡིན་ཟེར་ཁས་ལེན་བྱས་པའི་ཉིན་མོ་དེ་ནས་སྤྲད་བྱས་བསྡད། ད་ཁང་པ་དེ་ད་ལྟ་ཡིན་ན་དུས་ཚོད་ལ་མ་རག་པ་གཅིག་པོ་མ་རེད། ཨ་ནི་ད་རིང་ཁ་སང་ཡིན་ན་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་དེ་ཚོ་གང་དགོས་ལོ་ད་མང་པོ་ཞེ་པོ་ཅིག་བུ་ལོན་ནང་འཐིམ་བྱས་ཡིན་ན། ཁོང་ཚོའི་དངུལ་འགྲོ་སོང་དེ་ཚོ་ཆད་བྱས། ཁང་པ་མང་པོ་ཞེ་པོ་ཅིག་རྒྱ་ནག་ནང་ལོགས་ལ་ཡ། ཟེར་ཡག་ལ་བྱས་པ་ཡིན་ན། ཟླ་ཉིན་ལོ་གཅིག་ལ་ཡ། རྒྱ་ནག་ནང་ལོགས་ཡ། ཁང་པ། ད་ཁོང་ཚོ་ཁང་པ་ཐོག་བརྩེགས་ཅན་དེ་ནང་ལོགས་ལ Apartments ཅེས་རེད་ད་ཁང་པའི་ནང་ལོགས་ཁོ་ཆ་ཚང་ཆ་ཚང་དེ་ཁང་མིག་གཉིས་གསུམ་ཟིན་དུས་རྒྱག་གི་ཡོད་རེད་པ། དེ་འདྲས་ཁོར་ཕལ་ཆེར་ས་ཡ་བཅུ་གསུམ་ཅིག། ཁང་པ་དེ་ཚོ་གང་ལྟར་རྒྱབ་མཚམས་བཞག་བྱས་གང་ལྟར་ཨར་ལས་བྱེད་ཡག་གི་ཁོ་ཧ་མཚམས་འཇོག་བྱེད་དགོས་ཀྱི་བྱས་ཁོར་འགྲོ་སོང་གཏོང་ཡག་མེད་བྱས་རྗེས་གང་ལྟར་ཁང་པ་འདི་ལུས་བསྡད་ཡོད་ས་རེད། དེ་འདྲས་སོང་ཙང་ད་ཁང་པ་ཉོ་གི་ཡིན་ཟེར་བྱས་ལོ་གཉིས་གསུམ་གོང་ལ་ཡ། ཁས་ལེན་བྱས་དངུལ་ཁང་ནས་དངུལ་གཡར། དངུལ་ཁང་ལ་ཡང་བུ་ལོན་སྤྲད་ཡག་དེ་འགོ་བཙུགས། ཁང་པ་སྒུག་བྱས་བསྡད་མཁན་དེ་ཚོ་མང་པོ་ཞེ་པོ་ཅིག་ལ་ཡ། ཁང་པ་དུས་ཚོད་ལ་སྤྲད་མ་ཐུབ་མ་ཟད་ཡིན་ན། ད་ཁང་པ་དེ་ཚོ་ལྟ་དུས་ཁང་པ་དེ་ཚོ་ཨར་པོ་རྒྱག་མཁན་ཁོ་རང་ཡོད་མ་རེད་ད་གང་ལྟར་གྱང་སྐོར་འདི་བསླངས་བྱས་བཞག་མི་ཤེས། ད་ད་དུང་གཅིག་གིས་ཁང་པ་བརྒྱབ་ཚར་ཡག་རེ་བ་འདེབས་མཁན་ཡོད་ས་མ་རེད། ད་འདི་གཅིག་ཚོད་ཙམ་པ། འདི་སྔོན་ལ་ཡིན་ན་ད་ཁང་པའི་ག་རེ་ཟེར་ཉོ་མཁན་མི་དེ་ཚོའི་ངོས་ནས་བཤད་པ་ཡིན་ན། ད་དངུལ་ཁང་ལ་མུ་མཐུད་བྱས་ཁང་པ་རག་ཡ་མེད་ན་ལས་དངུལ་ཁང་ལ་བེད་ད་ད་བོ་རེད་ཅེས་ཅེས་དངུལ་མ་སྤྲད་རང་སྤྲད་བྱས། ཨ་ནི་མ་སྤྲད་ན་ཞེད་སྣང་ཆེ་བྱས་ད་ཁོང་ཚོའི་དོགས་པ་ལ་ཡག་ཅིག་གིས་དངུལ་ཁང་གིས་ཁྲིམས་ཁང་ལ་འཁྲིད་ཀྱི་ཡིན་ཟེར་ཡ་འདི་ཡང་ན་ཁོང་ཚོའི་ད་ཅིག་གིས་ཡིད་ཆེས་ཡོད་མེད་ཀྱི་ཅིག་ཁོང་ཚོའི་འདི་ཞིག་ཨང་ཀི་རྒྱག་ཡ་དང་བ། དེ་མར་དམའ་པོ་ཞེ་དྲག་བརྒྱབ་ནས་ད་རྗེས་མ་ལས་ཀ་འཚོལ་ཁག་པོ། ཨ་ནི་བུ་ལོན་ལེན་ཡ་མེད་པ་ཕྲུ་གུ་སློབ་གྲྭ་ལ་བཏང་ཡ་མེད་པ་ད་དཀའ་ངལ་ཞེ་པོ་ཅིག་འཕྲད་ཀྱི་ཡོད་ས་རེད་རྒྱ་ནག་ནང། དེ་འདི་ལ་ཞེད་བྱས་ད་གང་ལྟར། ཁང་པ་རག་ཡ་མེད་པ་ཡིན་ན་ལས་ད་དངུལ་ཁང་ལ་ཡ་བུ་ལོན་ད་དངུལ་ཁང་གི་བྲན་གཡོག་བཟོ་འདྲ་ཆགས་བྱས་ཡིན་ན་སྤྲད་བྱས་བསྡད་དགོས་ཀྱི་ཡོད་ས་རེད། ད་ཡིན་ན་ལས་བདུན་ཕྲག་སྔོན་མ་དེ་ལ་ཡ། དེ་འདྲས་བྱེད་མཁན་གྱི་ཁང་པ་ཆེན་པོ་གཅིག་གིས་ཨ་ནི། ད་ཁང་པའི་ག་ཚོད་རེད་དེ་སྔོན་ནས་ཉོས་བྱས། གན་རྒྱ་བཞག་བྱས་ཨ་ནི་དངུལ་ཁང་ལ་བུ་ལོན་སྤྲད་བསྡད་མཁན་ད་མི། མི་ཚོགས་གཅིག་གིས། ཕལ་ཆེར་མི་དེ་བརྒྱ་ཉིས་གཅིག་གི་རྩད་ཆོད་ནས་ཁོ་ཚོས་རུག་རུག་བྱས་རྗེས། ཁོ་ཚོས་ད་དེ་གཉིས་ག་དེ་ཡིན་ན་དངུལ་ཁང་ནས་སྤྲད་ཀྱི་མེད་ཟེར་ད་ག་སུ་རེད་བུ་ལོན་དེ་སྤྲད་ཡ་མཚམས་བཞག་གི་ཡིན་ཟེར། ད་ནི་ཁོ་ཚོས་ལབ་དགོས་ཡག་གི་རྒྱུ་མཚན་ཞིག་ད་དགོས་རེད་པ་རྒྱུ་མཚན་གཅིག་འདི་རེད་ཤག། དངོས་གནས་བྱས་ན་རྒྱ་ནག་གི་སྒྲིག་གཞི་བྱས་པ་ཡིན་ན། དངུལ་ཁང་ལ་འགན་གལ་ཆེན་ཡོད་ས་རེད་དངུལ་ཁང་གིས་ཡིན་ན་དངུལ་དེ་ཁང་པ། ཁང་ཚོང་རྒྱག་མཁན་གྱི་ཕ་གིའི་འཛུགས་སྐྲུན་བྱེད་མཁན་གྱི་བཟོ་ཚོང་ལས་ཁང་ལ་ཡར་སྤྲད་པའི་སྐབས་དེ། དངུལ་དེ་ཡིན་ན་ཡིན་གཅིག་མིན་གཅིག་ཁང་པ་ད་ག་རང་ད་ཁོ་ཚོ་ཡུལ་མི་དེ་ཚོ་ཉོས་པའི་ཁང་པ་ཅིག་ཡོད་རེད་པ། དེ་རྒྱབ་ཡའི་སྒང་ལ་མི་ཞིང་གཞན་པ་ལ་བེད་སྤྱོད་བཏང་ཆོག་གི་ཡོད་ས་མ་རེད། ད་བཟོ་ཚོང་ལས་ཁང་དེ་ཚོ་ད་དེ་ལ་ལྟ་མཁན་ཞིག་མེད་ཙང་དངུལ་ཁང་ནས་དངུལ་དེ་ག་བླངས་ད་ཁོ་ཚོས་དཔེ་རྒྱ་བསྐྱེད་བཞི་བཞི་བཏང་ཁང་པ་སེ་བཞི་བཞི་བྱས་ད་མཐའ་མ་དེ་དར་རྒྱག་ཟིག་ཡིན་ན་བུ་ལོན་ལེན་ཡག་ཁག་པོ་བྱས་དུས་ད་ཁང་པ་དེ་ག་དེ་ག་ད་གཞུག་དེ་རྒྱབ་མ་ཚར་བ་བྱས་བྱས་ལས་ཀྱི་ཡོད་རེད་པ་དེ་འདྲ་སོང་ཙང་དངུལ་ཁང་གིས་ཁོ་ཚོའི་འགན་མ་འཁྱེར་བྱས་བྱས་ཡིན་ན་ཁང་པ་དེ་ཚོ་ལྟ་རྟོག་མ་བྱས་བྱས་དངུལ་དེ་གང་བྱུང་མང་བྱུང་བེད་སྤྱོད་བཏང་བཞག། དེ་འདྲ་སོང་ཙང་དངུལ་ཁང་ལ་ཡིན་ན་བུ་ལོན་དེ་སྤྲད་ཡ་མཚམས་བཞག་གི་ཡིན། ད་ག་འདྲ་ཁོང་ཚོའི་དོགས་ཡིད་ཆེས་ཀྱི་ཨེ་ནི་ཨང་ཀི་དེ་ཚོ་མར་བཅག་གི་ཡོད་ནའི་རེད་ག་རེ་བྱེད་ཀྱི་ཁྲིམས་ཁང་འགྲོ་དགོས་ནའི་ག་རེ་བྱེད་དགོས་ནའི་ང་ཚོ་བྱེད་ཀྱི་ཡིན་ཞེས་བྱས་ད་ག་འདྲ་སེམས་ཐག་བཅད་བྱས། གཅིག་ལབ་པའི་རྗེས་ལ་ཡ་ད་འདི་ཁོང་ཚོས་བྱེད་ཀྱི་ཡིན་ཞེས་བྱས། ཡིག་ཆ། པའི་དྲ་ལམ་ཐོག་བརྒྱུད་བསྒྲགས་བྱས་རྗེས་རྒྱ་ནག་རྒྱལ་ཡོངས་ཁོ་རེར་བཀྲམས་བཞག། འདི་བཀྲམས་པའི་རྗེས་ལ་ཡ་ད་དེ་འདྲའི་དཀའ་ངལ་འཕྲད་མཁན་ལ་རྒྱ་ནག་ནང་སྟོང་ཕྲག་དང་ཁྲི་ཕྲག་མང་པོ་ཞེ་པོ་ཅིག་ཡོད་ས་རེད་པ། དེ་འདྲ་ཡོད་དུས་ཁོ་ཚོས་ཆེས་ཞོར་གཅིག་བརྒྱུད་གཉིས་བརྒྱུད་བྱས་ཉི་མ་གཅིག་གཉིས་ཀྱི་ཁོ་རའི་ནང་ལོགས་ལ་ཡ་ད་ཕལ་ཆེར་ཤམ་ཁ་སང་ཁ་ཉིན་ལྟ་བུ་ལྟ་དུས་ཙམ་པ་ད་ཕལ་ཆེར་དེ་འདྲ་ཚོགས་པ་བཟོས་པ་རེད་ད་མི་རུབ་རུབ་རུབ་རུབ་ཞིག་འདྲ་མི་གཅིག་གཅིག་མ་རེད་ད་མི་ཚོགས་པ་བཟོ་བ་སུ་འདས་འོ་མ་ནི་ཁང་པ་ཕ་གིའི་བྱས་ན་ཁང་པ་གླིང་གཅིག་བཟོ་ཚོང་ལས་ཁང་གཅིག་གི་ཁང་པ་གཅིག་བཞི་བཅུ་ལྔ་བཅུ་རྒྱག་གི་ཡོད་ན་དེའི་ད་ཁང་པ་ཉོ་མཁན་མི་དེ་ག་ཚང་མ་ཡོད་རེད་པ་དེའི་རང་མགོ་ལོ་ག་དག་དཔུང་སྒྲིལ་བྱས། དེ་འདྲའི་ལབ་མཁན་སྐོར་ཧ་ལམ་གསུམ་བརྒྱ་ཙམ་བྱུང་ཤག། གསུམ་བརྒྱ་ཙམ་བྱུང་བའི་སྒང་ལ་ཡར་དོ་བར་ལ་ཡར་རྒྱ་ནག་གི་ཨེ་ནི་ཁང་ཚོང་དེ་ཚོར་དོ་སྣང་བྱེད་མཁན་ཚོས་ཟེར་ཡས་བྱས་ན་དངོས་གནས་བྱས་ན་དེ་ལས་ཞེ་པོ་ཅིག་མང་བ་ཡོད་ས་རེད་ད་ཕལ་ཆེར་རྒྱ་ནག་གཞུང་གིས་ང་ཚོ་འདི་འདྲས་བྱེད་ཀྱི་ཡོད་ཞེས་བྱས་པ་ཁ་སང་དང་པོ་ལྟ་བུ་བ་མ་གཅིག་གིས་དྲ་ལམ་ཐོག་བརྒྱུད་བསྒྲགས་བྱེད་ཡ་ཅིག་ཡོད་རེད་པ་དེ་འདྲས་བྱེད་མ་ཆོག་པ་བཟོས་ཡོད་ས་རེད་དེ་འདྲས་སོང་ཙང་ད་རེས་ཁ་སང་དེ་ཁོང་ཚོས་བྱེད་ཀྱི་ཡིན་ཟེར་མཁན་དེའི་གྲངས་ཀ་དེ་ད་འདས་པའི་ཉི་མ་གཅིག་གི་ནང་ལོགས་ལ་ཡར་མང་དུ་ཞེ་པོ་མ་འགྲོ་ཡ་དེ་ཕལ་ཆེར་བྱེད་བཅུག་གི་ཡོད་མ་རེད། ད་ག་འདྲ་ཉུང་ཤོས་ལའང་ཕལ་ཆེར་གསུམ་བརྒྱ་ཙམ་ཅིག་ཡོད་ས་རེད། གསུམ་བརྒྱ་ཙམ་གཅིག་གིས་ད་ག་འདྲ་དངུལ་ཁང་ལ་ཡ་བུ་ལོན་སྤྲད་ཡ་དེ་མཚམས་བཞག་གི་ཡིན་ཞེས་བྱས་ཁོང་ཚོས་ངོ་རྒོལ་བྱས་ཤག་དེ་འདྲས་སོང་ཙང་ད། གཙོ་བོ་དེ་ཡིན་ན་ག་ཚོད་རེད་ད་འདི་འདྲ་གཅིག་གིས་ཚོགས་པ་ཟེར་དུས་གསུམ་བརྒྱ་ཅིག་རེད་རེ་རེ་ལ་ཡ་དཔེར་ཆ་བཞག་པ་ཡིན་ན་མི་ཉིས་བརྒྱ་ཉིས་བརྒྱ་ཡོད་པ་ཆ་བཞག་པ་ཡིན་ནའང་རྒྱ་ནག་གི་མི་འབོར་དང་དཔལ་འབྱོར་དང་འདི་ཚོ་བྱས་པ་ཡིན་ན་ད་ཆེན་པོ་གང་ཡང་མ་རེད་དེ་ལས་ཡིན་ནའང་འདི་ལ་ཡང་དོ་སྣང་ཆེན་པོ་ཞེ་པོ་ཞིག་ལྷག་པར་དུ་དངུལ་རྩའི་གནད་དོན་དང་འདི་ཚོ་ལ་ཡང་དོ་སྣང་བྱེད་མཁན་དེ་ཚོ་ཡིན་ན། སེམས་ཁྲལ་ཞེ་པོ་བྱས་དང། འདི་ལ་ཡང་དགའ་མགོ་ལོག་གི་དེ་མ་ཟད་ཡིན་ན་རྒྱ་ནག་གཞུང་གིས་དེ་ཞིག་ག་ཚོད་རེད་འདི་ལ་ཡང་དོ་སྣང་མ་བྱེད་རང་བྱེད་དང་གཞས་བས་སུ་དེར་བྱས་བྱས་ཡིན་ན་ཁ་སང་ཁ་ཉིན་ལྟ་བུ་ལ་ཡ་ད་ག་ལེ་ག་ལེ་ལྟ་བུ་ལ་ཡ་བརྒྱུད་ལམ་དེ་མ་འདྲ་མ་འདྲ་གི་བྱས་བྱས་ཨ་ནི་གསལ་བསྒྲགས་བྱས་ཡ་ལ་ཡ། ཡིན་གཅིག་མིན་གཅིག་གཞུང་རང་གིས་ཡིན་ན་དངུལ་ཁང་དེ་ཚོའི་བྱེད་སྟངས་མ་འགྲིག་པ་དེ་ཚོ་ལ་ཡང་བརྟག་དཔྱད་བྱེད་ཀྱི་ཡིན། བཟོ་ཚོང་ལས་ཁང་ཁང་པ་རྒྱག་མཁན་དེ་ཚོས་ག་འདྲ་ཞིག་བྱས་ཁང་པ་དེ་ཚོ་རྒྱབ་མ་ཐུབ་པ་བྱས། གང་དག་ལྷག་བསྡད་ཡོད་རེད་དེ་ཚོ་ལ་ཡིན་ཨ་ནི་ཞིབ་འཇུག་བྱས་བྱས་ཡིན་ན་ཁོང་ཚོ་ལ་ཡང་གང་དག་ཐག་གཅོད་གར་བྱེད་དགོས་ནས་བྱེད་ཀྱིན་ཟེ་ད་ཨ་འདིས་མ་ཟད་ཡང་ད་ལྟ་བུ་ལོན་སྤྲད་མཚམས་བཞག་གིན་ཟེ་སྤྱོར་བ་འདི་ཚོ་ལ་ཡང་ཡིན་ན་གནས་སྐབས་ཀྱི་བར་བུ་ལོན་སྤྲད་ཡག་གི་དུས་ཚོད་ཀྱི་བར་ཕར་འགྱངས་བྱེད་ཡག་གི་ཨ་ནི་གོ་སྐབས་ཅིག་སྤྲད་ཀྱིན་ཡིན་ད་ལམ་སང་ད་ག་བུ་ལོན་མ་སྤྲད་ད་ག་ལམ་སང་ཁོ་ཚོ་རེད་ཅ་ལག་འཕྲོག་གི་ཡོད་ན་རེད་ཡང་ན་ཁྲིམས་ཁང་སྤྲད་ཀྱི་ཡོད་ན་རེད་དེ་འདྲས་མ་བྱས་བྱས་ཁོ་ལ་ཡག་བྱེད་ཀྱི་གུ་ཡངས་ཀྱི་ཨ་ནི་བར་བརྒལ་དུས་ཚོད་ཅིག་སྤྲད་ཀྱིན་ཡིན་ཟེ་ད་ག་ནང་བཞིན་ཡང། ཅིག་ཁང་པ་བརྒྱབ་མ་ཚར་བ་བྱས་ད་ལྷག་དེང་ཁྱོད་ད་བེད་ད་ངས་ད་གིན་ཞུས་པ་ནང་བཞིན་བྱས་ཧ་ལམ་ཅིག་གི་ས་ཡ་ཁ་ཤས་ཡོད་ཟེར་བ། འདི་ཚོ་ཡིན་ཨ་ནི་ཚར་ཡག་ཆེད་དུ་གཞུང་གི་ཐོག་པ་ལ་ཡང་ད་རྒྱབ་སྐྱོར་རེ་གར་བྱ་དགོས་ནས་རོགས་རམ་རེ་གར་བྱ་དགོས་ནས་བྱེད་ཀྱིན་ཟེར་ཡ་འདི་ད་གཞུང་གིས་ཞིབ་ལབ་བྱ་ད་འདི་ནས་ཡིན་ན་ག་རེ་ཟེར་ན་གནས་ཚུལ་དེ་ཡིན་ན་མ་ཚང་ཁོ་ཅིག་གི་ཧོབ་ད་ག་བསྟན་ནས་ངས་ད་གིན་ཞུས་པ་ནང་བཞིན་ཅིག་ཚོགས་པ་སུམ་བརྒྱ་ཟེར་ཙམ་པ་རྒྱ་ནག་ནང་ལོགས་ད་རྒྱ་ནག་རྒྱལ་ཁབ་ཆེན་པོ་དེ་འདྲས་ཀྱི་ངོས་ནས་བྱས་ན་མང་པོ་མ་རེད་ད་ལས་ཁོ་ནས་ཡིན་ན་རྒྱ་ནག་གི་དངུལ་རྩའི་དཀའ་ངལ་མང་པོ་ཞེ་པོ་ཅིག་ད་ག་ད་མང་པོ་ཅིག་འདི་རེད་འདུག་ག་དཔེར་ན་ཆ་བཞག་ན། ང་ཚོ་གཅིག་གངས་རྡིབ་ཆེན་པོ་དེ་འདྲ་རྒྱབ་དུས་ཙམ་པ་འདི་རེད་འདུག་ག་རི་སྒང་ལ་ཡང་ད་གངས་ཆེན་པོ་ཞེ་པོ་ཐེབས་བྱས། ཁོ་གངས་རྡིབ་རྒྱབ་ཡག་དེ་ཁོའི་གནད་འགག་དེ་ཡིན་གཅིག་མིན་གཅིག་ད་དཔེར་ད་གངས་ཆེན་པོ་དག་ཅིག་མར་ཉིལ་དགོས་ཡག་དེ་ཡིན་ན་ས་ཡོམ་ཆེན་པོ་འདི་རྒྱབ་དགོས་ཡག་ཡོད་མ་རེད། ད་ཁོ་དག་ཅི་ལ་ཡག་གཅིག་མེ་མདའ་རེ་ཞིག་རྒྱབ་བྱས་ཁོའི་སྒྲ་རེ་ཞིག་བྱུང་བས་ནས་ད་ཁོ་ཆུང་ཆུང་ཅིག་རེད་བ། ཁོ་གངས་ཅིག་མར་ཉིལ་བ་ཡིན་ན་ད་འདིའི་སྒང་ལ་གཅིག་བསགས་གཅིག་བསགས་གཅིག་བསགས་གཅིག་བསགས་བྱས་ཨ་ནི་ག་ཙམ་ཅིག་ལ་རི་རྒྱུད་སྐོར་ཆ་ཚང་སྐོར་གངས་སྐོར་མར་རྡིབ་བྱས་ཡོང་གི་འདུག་ཨ་ད་ག་ནང་བཞིན་བྱས་བྱས་ཡིན་ན་ད་རེས་སྐྱེས་ས་ཡིན་ན་རྒྱ་ནག་གི་དངུལ་ཁང་དང་ཁང་ཚོང་དང་དེ་ཚོའི་ཐོག་ལ་ཡང་དཀའ་ངལ་ཆེན་པོ་ཞེ་པོ་འཕྲད་པའི་སྐབས་ལ་ཡང་ད་རེས་ཐོག་པ་ལ་ཡང་ཨ་ནི་ཁང་པ་ཉོ་མཁན་མང་པོ་ཅིག་གིས་ཡིན་ན་བུ་ལོན་སྤྲད་མཚམས་བྱེད་ཀྱིན་ཟེར་དེ་ཡག་པོ་བྱས་ཐག་གཅོད་བྱེད་མ་ཐུབ་པ་ཡིན་ན་འདིའི་ཁོའི་རྒྱ་ནག་གི་ཨ་ནི་ཁང་ཚོང་དང། ཨ་ནི་དངུལ་རྩའི་གང་འདྲ་མར་གངས་རྡིབ་ཆེན་པོ་ཅིག་ཡོང་ཡག་གི་རྒྱུ་རྐྱེན་ཆེན་པོ། འཕྲད་སྲིད་པ་མ་ཟད་ཡིན་ན་རྒྱ་ནག་གི་ཁང་པའི་གང་འདྲ་དག་ཅིག་ཚོང་སྦྱོར་བ་དེ་ཡིན་ན་རྒྱ་ནག་གི་དཔལ་འབྱོར་གྱི་བརྒྱ་ཆ་ཆེན་པོ་ཞེ་པོ་ཟིན་ཡོད་པ་མ་ཟད་ཡིན་ན་རྒྱ་ནག་ནང་ལོགས་གི་སྤྱིར་བཏང་མི་མང་གི་ད་མི་རྒྱུ་ཆེན་པོ་ཞེ་པོ་འདེབས་ཡོང་རྒྱུ་དེ་ལོག་ཁང་གི་མི་ཞིང་སྤྱིར་བཏང་གི་མི་ད་བརྒྱ་ཆ་བརྒྱད་ཅུ་ཅིག་གི་ཁོང་ཚོའི་ནང་གི་ད་རྒྱུ་དངོས་གསོག་རལ་ཁོའི་རྒྱུ་སྟོབས་སྦྱོར་བ་རྒྱུ་སྟོབས་ཀྱི་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཅིག་ཡིན་ན་ཁང་པའི་ནང་ཚུད་བསྡད་ཡོད་རེད། དེ་འདྲ་སོང་ཙང་ད་ཁང་པའི་རིན་གོང་དང་ཁང་པ་འདི་གལ་ཏེ་མར་གཅིག་རྡིབ་པ་ཡིན་ན། ད་རྒྱ་ནག་གི་མི་བརྒྱ་ཆ་བརྒྱད་ཅུ་གཅིག་གི་ཁོང་ཚོའི་དཔལ་འབྱོར་འཚོ་བ་ལ་ཡང་ཞེ་པོ་ཤུགས་རྐྱེན་ཐེབས་རྒྱུ་ཡིན་པ་སོང་ཙང་ཡིན་ན་འདི་ལ་ཡང་སེམས་ཁྲལ་ཞེ་པོ་ཞིག་ཨ་ནི་བྱེད་ཡ་ཆགས་བསྡད་ཡོད་ས་རེད། འདི་ག་འདི་ཁོང་ཚོ་ཁ་ཅིག་ཟེར་ཡ་བྱས་པ་ཡིན་ན། ཟླ་ཉིན་གཞེས་ཉིན་ཐོག་པ་ལ་ད་རྒྱ་ནག་གི་ཁང་ཚོང་རྒྱག་མཁན་གྱི་ཨ་ནི་ཆེ་ཤོས་དེ་ཚོ་ད་དཔེ་སྡུག་པོ་རྡིབ་འགྲོ་ཡོད་རེད་བཤད་བྱས་ཞེ་པོ་ཅིག་གི་གསར་འགྱུར་མང་པོ་ཞེ་པོ་ཐོན་སོང་ཨང་འདི་སྐབས་འདི་རྒྱ་ནག་གཞུང་གིས་ཐབས་ཤེས་མང་པོ་སྤྱད་བྱས་ད་དེ་ག་ལེ་ག་ལེ་སེལ་ཡག་གི་ཐབས་ཤེས་མང་པོ་སྤྱད་བྱས་ཏོག་ཙམ་ད་ག་ལྟས་ན་ཡིན་ན། ཕྲན་བུ་གཅིག་གིས། ཨོ་བྱུང་བས་སུ་འདིར་ཅི་དེར་སྐད་ཆ་གསང་རྒྱུ་ན། རྟག་པར་དོན་ཡང་མེད་པ་ཆགས་བསྡད་ཡོད་རེད། དོན་དངོས་ཐོག་ལ་ཡང་དེ་ཚོ་ཡིན་ན་རྩ་བའི་ཐོག་ནས་དཀའ་ངལ་སེལ་མ་ཐུབ་ཅེས་བྱས་ད་ད་ལྟའི་འདིའི། རྣམ་པ་དེ་ཚོའི་ངོས་ནས་ཡིན་ན་མང་པོ་ཞིག་ཐོན་ཡོང་གི་ཡོད་ས་རེད་ད་དེ་ཐོན་པ་དེ་ཡིན་ན་རྒྱ་ནག་ད་རེས་གལ་ས་གཅིག་གིས་ཟམ་ཙམ་ཡིན་ན་དཔལ་འབྱོར་གནས་སྟངས་ད་དུང་ཨའུ་ཙམ་ཡོད་པའི་སྐབས་རེ་ཡིན་ན་ད་འདི་འདི་ད་ཅིག་ཁང་པ་གོང་འདི་ཆག་ནས་དཀའ་ངལ་ཡོད་མ་རེད་འདི་འདི་བུ་ལོན་སྤྲད་མ་ཐུབ་ནས་དཀའ་ངལ་ཡོད་མ་རེད་དངུལ་རྩའི་དཀའ་ངལ་འདི་ཏོག་ཏོག་བྱུང་པའི་ནི་དངུལ་ཁང་ལ་ཡང་དཀའ་ངལ་བྱུང་ནའི་དཀའ་ངལ་དེ་ཚོ་ཁྱད་གསོད་བྱེད་ཐུབ་དགོས་དེ་ལས་ཀ་ཡིན་ནའི་ད་རེས་སྐད་ཆ་ཧ་ལམ་གཅིག་པའི་དུས་ཚོད་དེ་ཞེ་པོ་ཅིག་ག་ཚོད་རེད་མཉམ་འཛོམས་ལ་ཞེ་པོ་ཆགས་བྱས་ཡིན་ན་ད་རེས་རྒྱ་ནག་གི་དཔེར་ན་ཆ་བཞག་ན་ཉེ་དུས་རང་གི་ཁོང་ཚོའི་རྒྱལ་དམངས་དཔལ་འབྱོར་གྱི་དུས་ཚོད་དེའི་ཟླ་བ་གསུམ་འདིའི་ནང་ལོགས་གི་རྒྱལ་དམངས་དཔལ་འབྱོར་གྱི་འཕར་སྣོན་དེ་ནི་ཞེ་དྲག་དམའ་པོ་འདུག་ག་ཀླད་ཀོར་ཚེག་བཞི་ཙམ་ཡིན་པ་འདུག་ག་དེ་ཉིད་ལ་ལྟ་དུས་བཅུ་གྲངས་ཀྱི་རིགས་སྐྱེ་ཤེས་སྒོར་བ། འདིའི་སྒང་ད་ཡིན་ན་ཕི་ཡ་ཡ། ཏོག་དབྱིབས་ནད་དུག་ད་དུང་གཅིག་གིས་ས་ཆ་མང་པོ་ཅིག་ལ་ཡ་གང་ལྟར་དཔལ་འབྱོར་གྱི་གང་ལྟར་ལས་ཀ་དེ་ཚོ་རྒྱུན་ལྡན་ནང་བཞིན་བྱེད་མ་ཐུབ་བྱས་དཀའ་ངལ་གཅིག་འཕྲད་བྱས་བསྡད་ཡོད་རེད་ཨ་རྒྱལ་སྤྱིའི་ཁོར་ཡུག་ཆ་བཞག་པ་ཡིན་ན་ད་ལྟར་གྱི་ཨ་མི་རི་ཀའི་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དང་རྒྱ་ནག་གི་འབྲེལ་བ་དེ་ཞེ་པོ་སྡུག་ཏུ་འགྲོ་དུས་རྒྱ་ནག་གི་ཚོང་རྒྱག་ཡག་དེ་ཚོ་དཀའ་ངལ་དང་འདི་འདྲས་མང་པོ་ཞིག་འཕྲད་ཡོད་རེད་དེའི་སྒང་དེ། རྒྱ་ནག་ཁོ་རང་གཅིག་པོ་མ་ཡིན་པར་ཡང་ཨ་མེ་རི་ཁ་དང་འཛམ་བུ་གླིང་ཁོ་རའི་དཔལ་འབྱོར་ལ་དཀའ་ངལ་འཕྲད་བྱས་ད་ལྟའི་གང་ལྟར་དཔལ་འབྱོར་ཁང་སྒོར་འགྲོ་དུས་ཁོས་རྒྱ་ནག་གི་ཕྱིའི་དཔལ་འབྱོར་ཁོར་ཡུག་འདི་ཚོ་ཡང་ཡག་པོ་མེད་པ་དང་དཀའ་ངལ་ཆེན་པོ་ཅིག་བྱས་ད། འདི་ག་ཚང་མ་མཉམ་དུ་འཛོམས་པའི་སྒང་ལ་ཡང་ད་དུང་རྒྱ་ནག་གི་ཁང་ཚོང་དང་ད་བུ་ལོན་སྤྲད་ཡག་འདི་ག་འདི་ལ་ཡང་དཀའ་ངལ་ཞིག་འཕྲད་པ་ཡིན་ན། ཨ་ནི་དཀའ་ངལ་དེ་ཚོ་ཡིན་ན་མཉམ་འཛོམས་བྱེད་དུས་ཙམ་པ་ད་རྒྱ་ནག་གི་སྤྱི་ཚོགས་དང་ཆབ་སྲིད་དེ་ཚོ་གང་ག་ལོགས་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་གིས་ཐེབས་ཡག་གི་ཉེན་ཁ་ཡོད་པ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་ས་རེད་དཔེར་ན་ཆ་བཞག་པ་ད་ལོའི་ལོ་དེ་ནང་ལོགས་ལ་ཟླ་ཉིན་དང་བསྡུར་བ་ཡིན་ན་ཁང་པ་བཙོང་ཡག་ཁོ་རང་བརྒྱ་ཆ་ཉི་ཤུ་རྩ་གསུམ་ཞིག་མར་ཆག་ཚར་ཤག་དེ་མ་ཟད་རྒྱ་ནག་གི་ད་གྲོང་ཁྱེར་ཧ་ལམ་མང་ཆེ་ཞིག་ནང་ལོགས་ལ་ཡང་ཁང་པའི་གོང་ཟག་བསྡད་ཡོད་ད་དེ་ཚོ་ཡིན་ན་འདས་པའི་ལོ་བཞི་བཅུ་ཙམ་ནང་ཐོན་མྱོང་མེད་པ་རེད་ཞེས་མ་གཏོགས་སྔ་མོ་ཡིན་ན་རྟག་པར་ཇི་ལྟར་གང་འདྲ་བ་བརྒྱ་ཆ་བཅུ་བཅུ་ཙམ་ད་ཡར་འཕར་བསྡད་ཡོད་རེད་དེ་མ་ཟད་ཁང་པ་གཅིག་པོ་མ་ཡིན་པ། ད་ཁང་པའི་གོང་འདི་མར་ཆག་དུས་ཙམ་པ་རྒྱ་ནག་གི་ཨ་ནི་ས་གནས་ཀྱི་གཞུང་གི་ཡོང་འབབ་དེ་ལ་ཤུགས་རྐྱེན་ཞེ་པོ་ཐེབས་པ་རེད་ག་རེ་ཟེར་ན་ད་ལྟ་བར་དུ་རྒྱ་ནག་གི་ས་གནས་གཞུང་གི་ཡོང་འབབ་གལ་ཆེ་ཤོས་ཅིག་དེ་ཁོ་ཚོས་ས་བཙོང་བྱས། ཁང་ཚོང་རྒྱག་མཁན་དེ་ཚོར་ས་བཙོང་སའི་རིན་གོང་དེ་ཡིན་ན་རྒྱ་ནག་གཞུང་གི་ས་གནས་གཞུང་གི་འགྲོ་སོང་ཡོད་ན་མེད་ཆགས་བསྡད་པ་དེ་ལས་ད་ལྟའི་ཁང་པ་མ་བྲིན་ཀུ་ཏུའི་ས་ཉོ་མཁན་མེད་པ་ཆགས་བྱས་ཡིན་ན་རྒྱ་ནག་གི་ས་གནས་གཞུང་གི་འགྲོ་སོང་དེ་ཞེ་དྲག་ཉུང་ཕྱིན་བྱས་ཁོ་ཚོས་ཟེར་ཡག་བྱས་པ་ཡིན་ན་དེ་ཡང་དེ་ཞིག་འདུག་ག་ཚོད་རེད་ཅེས་ཀྱི་ཕྱིའི་དོ་བར་རྒྱ་ནག་གི་དཔལ་འབྱོར་ལྟ་མཁན་དེ་ག་ཟེར་ཡག་བྱས་པ་ཡིན་ན་ཕལ་ཆེན་རྒྱ་ནག་གི་ས་གནས་གཞུང་གི་བརྒྱ་ཆ་སུམ་ཅུ་ཕལ་ཆེན་ཉིས་སྟོང་ཉི་ཤུ་རྩ་བཞི་ལོར་སླེབས་དུས་ཙམ་པར་ཕལ་ཆེན་ཁོ་ཚོའི་གཞུང་གི་ད་ག་ཚོད་རེད་ད་གཞུང་རང་སོང་ཙང་བཟོ་ཚོང་ལས་ཁང་དང་ཚོང་མལ་དང་ཅིག་མ་རྩ་འདེབས་ཡག་ཆ་ཚང་དུ་ཡོད་མ་རེད་ལ་ཡིན་ན་ཕལ་ཆེན་ཁ་བརྡ་འགྲོ་གྲོན་ཁྱོད་གོ་ཐུབ་ཡ་མེད་ཅེས་ཆ་ཆ་འདོགས་ཁ་པར་རེད་ཞེས་བྱས་ཏེ་འདེད་བཞིན་འདུག་དེ་འདྲའི་སུ་ད་ལྟ་ད་རེས་ཀྱི་སར་ཡིན་ནམ་ཁེ་རྒྱ་ནག་ནང་ལོགས་ལ་ཡ། ཁང་པའི་བུ་ལོན་སྤྲད་ཀྱི་མིན་ཞེས་བྱས་བྱེད་ཡ་གི་ལས་འགུལ་འདི་མ་བཏང་ཅིག་ལྟ་དུས་མི་འབོར་ཞིབ་ཞིབ་མ་སྐུ་མ་མི་དང་དེ་འདྲ་ཡིན་པ་ཡིན་ན་ལས་ཚང་མ་ལོག་གེ་མུ་མཐུད་ལྟ་ཡ་གི་གནས་ཚུལ་ཅིག་ཆགས་རེད་དེ་གནས་ཚུལ་འདི་རྒྱ་ནག་གི་དཔལ་འབྱོར་དང་ཐ་ན་ཆབ་སྲིད་ལ་མ་འོངས་པར་ཡང་ཤུགས་རྐྱེན་ཆེན་པོ་ཞིག་སྤྲད་སྲིད་པ་རེད་ཅེས་བྱས་དོགས་པ་ཞིབ་འཇུག་བྱེད་མཁན་མང་ཆེ་གཅིག་བཤད་ཀྱི་འདུག་ཨ་ད་རིང་ང་ཚོའི་ཕར་ཁེ་སི་ལས་རིམ་དེར་བཞག་གི་ཡིན་ཨ་ལས་རིམ་རྗེས་མ་མུ་མཐུད་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་རྗེ་ཆེ།